འདི་ཚེས་ཉི་ཤུ་རྩ་གསུམ་ཉིན་ནུབ་བྷང་གཱལ་གྱི་གྲོང་ཁྱེར་ས་ལུ་གྷ་རའི་ནང་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་གསར་འཛུགས་གནང་ཡོད་པ་རེད། ས་ལུ་གྷར་ཞེས་པའི་གྲོང་ཁྱེར་དེ་བཞིན་འབྲུག་བལ་ཡུལ་བཱང་ལ་དེཤ་ཨ་རུ་ན་ཅལ་དེ་བཞིན་ཀ་རྡོར་སྒང་གསུམ་ཁུལ་གྱི་འདྲེས་མཚམས་འཁེལ་བའི་ས་ཚིགས་གལ་ཆེན་ཞིག་ཆགས་ཀྱི་ཡོད་པ་རེད་སྔོན་མ་ཡིན་ན་ས་ལུ་གྷ་ར་ཁུལ་དུ་བོད་མི་གནས་སྡོད་བྱེད་མཁན་ཉུང་ཤས་ལས་མེད་པ་དང་ད་ལྟའི་ཆར་ཁུལ་དེར་ཀ་རྡོར་སྒང་གསུམ་ཤི་ལོང་དེ་མ་པུར་དང་ཨ་རུ་ན་ཅལ་ཁུལ་ནས་བོད་མི་གནས་སྡོད་བྱེད་མཁན་ཁྱིམ་ཚང་མི་ཉུང་བ་ཞིག་ཡོད་པ་རེད། ད་རེས་ས་ལུ་གར་ཁུལ་དུ་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་གསར་འཛུགས་གནང་དགོས་པའི་དམིགས་ཡུལ་གཙོ་བོ་ནི་ས་ལུ་གར་ཁུལ་དུ་གནས་སྡོད་ཁ་ཐོར་བུད་མེད་རྣམས་མཉམ་རུབ་དང་གཅིག་སྒྲིལ་གྱི་ནུས་པ་མཉམ་སྤུངས་ཡོང་ཆེད་དང་ས་ལུ་ག་རའི་ས་ཆའི་གནས་བབ་ཀྱི་ཆ་ནས་ས་ལུ་ག་རའི་ནང་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་གསར་འཛུགས་གནང་ཡོད་སྐོར་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་ཚེ་རིང་སྒྲོལ་མ་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
ད་ལྟ་ས་ལུ་ག་ར་ལ་དེ་གི་བུད་མེད་མང་པོ་ཅིག་ས་ལུ་ག་ར་ལ་དུག་འབྱོར་བསྡད་ཤག་ཀ་རྡོར་སྒང་གསུམ་གྱི་བུད་མེད་མང་པོ་བྱས། དེ་ཡིན་དུས་ཚང་མ་ཚུར་རུག་རུག་བཟོས་བྱས་ནས་དེ་ལ་ས་གནས་བུད་མེད་ཡན་ལག་ཅིག་བཙུགས་པ་ཡིན་ན་ཡང། ཁོ་རང་ཚོ་གཅིག་ཕན་གཅིག་གྲོགས་ལ་ཡི་ཕན་ཐོགས་ཅིག་ཡོད་པ་དང་ད་ག་ནང་བཞིན་ཆོས་ཕྱོགས་དང་མཛད་སྒོ་དང་ག་རེ་ཡིན་པ་ཡིན་ན་མཉམ་རུབ་ཐོག་ནས་ཞུ་ཐུབ་ཡས་དང་བོད་ཀྱི་ཆོས་དང་རིག་གཞུང་འདི་ཚོ་མཉམ་དུ་ལ་དུག་བྱས་ནས་བདག་པོ་རྒྱབ་ཐུབ་ཡས་དང། ཨ་ནི་གཅིག་གཅིག་ལ་དུས་ཆེན་དང་དུས་དྲན་དང་དེ་འདྲ་མང་པོ་ཅིག་མཉམ་དུ་སྲུང་བརྩི་ཞུ་དེ་དུས་ཨ་ཁོ་རང་ཚོ་ནང་ཁུལ་ཐུག་པ་ཡིན་ན་ཡི་བོད་སྐད། རྒྱབ་ཡས་དང་དེ་འདྲ་ཅིག་མང་པོ་ཅིག་ལ་ཕན་ཐོགས་ཡོད་པ་རྒྱུ་མཚན་ད་མཐོང་བྱས་ནས་ཨ་ང་ཚོའི་གི་ད་རིང་དེ་ལ་བཙུགས་ཐུབ་པ་ཅིག་ཆགས་བསྡད་ཡོད་རེད།
ཡང་ད་རེས་ཚོགས་པ་གསར་འཛུགས་དང་འབྲེལ་བའི་རྟེན་འབྲེལ་མཛད་སྒོ་ཞིག་ས་ལུ་ག་རའི་ནང་རྟེན་གཞི་བྱས་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་གི་ཚོམས་ཆེན་ནང་སྐུ་མགྲོན་གཙོ་བོ་ཀ་སྦུག་ས་གནས་འགོ་འཛིན་ཚེ་བརྟན་ལགས་དང། དམིགས་བསལ་སྐུ་མགྲོན་སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་འདུས་ལགས་དེ་བཞིན་ཆེད་དུ་ཕེབས་པའི་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་ཚེ་རིང་སྒྲོལ་མ་ལགས་དང་ཚོགས་གཞོན་སྐལ་བཟང་སྒྲོལ་མ་ལགས་རྡོ་རྗེ་གླིང་དང་ཀ་ལན་སྤུངས་ས་གནས་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་བཅས་ཚང་འཛོམས་ཐོག་སྐབས་དང་པོའི་ས་ལུ་སྒར་ས་གནས་བུད་མེད་ཀྱི་རྒྱུན་ལས་གསར་པ་རྣམས་དབུས་སྤྱི་ཁྱབ་ཚོགས་གཙོའི་དྲུང་ནས་དམ་འབུལ་བཞེས་ཡོད་པ་རེད། ས་ལུ་སྒར་ཁུལ་གྱི་ས་གནས་བུད་མེད་ཀྱི་མ་འོངས་ལས་དོན་དང་ལས་འགུལ་ཚགས་ཚུད་ཡོང་ཆེད་ཚོགས་པ་དེའི་ནང་ཚོགས་མིའི་གྲངས་འབོར་གང་མང་ཡོང་རྒྱུ་གལ་ཆེ་ཆགས་ཀྱི་ཡོད་དུས་ཁུལ་དེའི་ནང་གནས་སྡོད་བོད་པའི་བུད་མེད་ཚོའི་ངོས་ནས་ཚོགས་པའི་ནང་འཛུལ་ཞུགས་བྱ་རྒྱུའི་འབོད་སྐུལ་ཞུས་གནང་གི་འདུག།
ངེས་པར་དུ་ས་ཕྱོགས་ག་བ་ལ་ཡོད་པ་ཡིན་ན་སོ་སོ་སོའི་གི་ས་གནས་ལ་བུད་མེད་ལྷན་ཚོགས་ཀྱི་ད་ག་ལོག་རེད་གུར་ལས་ཁང་ཅིག་ཡོད་པ་ཡིན་ན་འདི་ལ། ཚང་མས་བུ་བུད་མེད་ཚང་མས་ཀྱི་ཨ་ནི། མཉམ་དུ་ལ་ཡ་འཛུལ་རོགས་གནང་ཟེར་ལབ་ནས་འདི་ང་ཚོས་འབོད་སྐུལ་ཞུ་གི་ཡོད། སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་འདུས་ལགས་ཀྱིས་ད་རེས་ས་གནས་སུ་ཚོགས་པ་བཙུགས་པ་ཙམ་མིན་པར་གཙོ་ཆེ་ཤོས་ཚང་མ་མཐུན་ལམ་རྡོག་རྩ་གཅིག་སྒྲིལ་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་ཕྱག་ལས་གནང་གལ་ཆེ་བའི་སྐོར། གསུངས་གནང་སོང། དགྲ་ལ་ཕར་ཁ་གཏད་བཅག་པ་ལ་ནང་ལོག་ལ་རྡོག་རྩ་གཅིག་སྒྲིལ་མེད་ན་ཨ་ནི་དགྲ་ལ་ཁ་གཏད་བཅག་ཡ་དཀའ་ལས་ཁག་པོ་རེད་རང་བཙན་རྩོད་ངེས་ཡིན་ན་རྩོད་ཐུབ་ཡ་དཀའ་ལས་ཁག་པོ་རེད་འོ་ད་དབུ་མའི་ལམ་གྱི་སྲིད་བྱུས་ཐོག་ལ་འགྲོ་ངེས་ཡིན་ན་འགྲོ་ཡ་དཀའ་ལས་ཁག་པོ་རེད་བསམ་དྲན་གྱི་འདུག་ནང་ལོག་ལ་དངོས་གནས་རྡོག་རྩ་གཅིག་སྒྲིལ་གྱི་ཡོད་ན་འོ་རྒྱ་ནག་གཞུང་སྙིང་འདར་དགོས་ཡ་ཅིག་ཆགས་ཀྱི་རེད་བསམ་གྱི་འདུག་འདི་གལ་ཆེ་ཤོས་གཅིག་རེད་འདི་རྒྱལ་བ་རིན་པོ་ཆེ་བཀའ་སློབ་ལམ་སྟོན་གྱི་གཙོ་བོ་གཅིག། བོད་མི་ནང་ཁུལ་རྡོག་རྩ་གཅིག་སྒྲིལ་བྱེད་ཡག་དེ་བཀའ་སློབ་ལམ་སྟོན་གྱི་གཙོ་བོ་གཅིག་རེད། ང་ཚོའི་ཤོག་ཁག་ཁྱོད་ཚོའི་ཤོག་ཁག་ཤོག་ཁག་ཕན་ཚུན་འཐེན་རེས་བྱས་འདི་ནས་ནམ་ཡང་མ་བྱེད་ཟེར་རྒྱལ་བ་རིན་པོ་ཆེས་བཀའ་སློབ་ཡང་ནས་ཡང་དུ་ཕེབས་བསྡད་ཡོད་རེད། བོད་ཀྱི་བུད་མེད་ལྷན་ཚོགས་དེ་བཞིན་ཐོག་མར་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་བཅུ་གཉིས་ཉིན་བོད་ཀྱི་རྒྱལ་ས་ལྷ་སར་རྒྱ་དམར་གཞུང་གིས་བོད་མིར་དྲག་གནོན་བྱེད་སྐབས་ཕོ་བྲང་པོ་ཏཱ་ལའི་མདུན་དུ་བོད་མདོ་དབུས་ཁམས་གསུམ་ནས་བུད་མེད་སྟོང་ཕྲག་མང་པོས་རྒྱ་དམར་གྱི་དབང་བསྒྱུར་ལ་ངོ་རྒོལ་བྱེད་སྐབས་ཚོགས་པ་དེ་བཞིན་དབུ་བརྙེས་པ་ཞིག་དང། དེ་ནས་བཙན་བྱོལ་ནང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུའི་ཟླ་བ་གསུམ་པའི་ཚེས་བཅུ་གཉིས་ཉིན་ཀ་རྡོར་སྒང་གསུམ་ཁུལ་དུ་གནས་སྡོད་བུད་མེད་ཚོས་མ་སྐུལ་དྭངས་བླངས་ཐོག་བུད་མེད་མཐུན་གྲོགས་ཚོགས་པ་ཞེས་གསར་འཛུགས་གནང་ཐུབ་པ་བྱུང་ནས་བོད་མིའི་རང་དབང་རྩ་དོན་ཆེད་དུ་ལས་འགུལ་རབ་དང་རིམ་པ་སྤེལ་ཐུབ་པ་བྱུང་ཡོད་འདུག་དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ཟླ་བ་དགུ་པའི་ཚེས་བཅུའི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་བཙན་བྱོལ་ནང་བོད་ཀྱི་བུད་མེད་ལྷན་ཚོགས་སླར་གསོ་ཞུ་ཐུབ་པ་བྱུང་ནས་ད་བར་འཛམ་གླིང་ཡུལ་གྲུ་འདྲ་མིན་གྱི་ནང་ས་གནས་ཡན་ལག་ཚོགས་པ་ལྔ་བཅུ་ང་བརྒྱད་དང་བོད་ཀྱི་བུད་མེད་ཚོགས་མི་ཁྲི་གཉིས་བརྒལ་བ་ཡོད་པའི་གཞུང་འབྲེལ་མིན་པའི་ཚོགས་པ་ཆེ་ཤོས་ཤིག་ཆགས་ཀྱི་ཡོད་པ་རེད། ནུབ་བྷང་གཱལ་གྱི་གྲོང་ཁྱེར་ས་ལུ་གྷ་ར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།